ཨང་སི་ཏི་ཀུ་ལ་ནི་ལྟེ་བའི་ནང་རིམ་པ་གཅིག་གནས་ལྔ་ལ་རིམ་པས་དེ་ཕྱིས་བྱས་ནས་ཨོཾ་ཧཱུྃ་ཏྲཱཾ་ཧྲཱིཿ་ཨཱཿ་སི་ཨ་ཙི་བྱས། ཨ་ཏི་ཙ་སི་ལ་ནི་ན་བཟའ་ཕུལ་ཡ་དེ་བྱས། ན་བཟའ་ཡ་བེ་ཝུར་བ་དང་ན་བཟའ། བེ་ན་ན་བཟའ་ཕུལ་ཡ་དེ་ལ་དགེ་སློང་གི་རྣམ་པ་ཅན་དེ་ཚོ་ཡིན་ན་ཆོས་གོས་སྣམ་སྦྱར་ལ་སོགས་པ་དེ་ཚོ་ཕུལ། ཁྲོ་བོ་གི་རྣམ་པ་ཅན་དེ་ཚོ་ཡིན་ན་སྟོད་གཡོགས་དང་སྨད་གཡོགས་ལ་སོགས་པ། ཨ་ནི་རུས་པའི་རྒྱན་ལ་སོགས་པ་དེ་ཚོ་ཕུལ། སོ་སོ་སོ་སོའི་དང་མི་འདྲ་མི་འདྲ་དེ་ནི་ཚོགས་ཞིང་གི་ནང་ལ་ཞེ་དྲག་ཡོད་རེད་བ།

སྐུ་ཐུགས་རྗེ་ཆེ། རིན་པོ་ཆེ་ནི་འབྲོམ། སྐུ་རབ་འབྲོམ་རྗེ་ཐུགས་རྗེ་ཆེ། འོ་དེ་འདྲ་ཅིག་ཕེབས་དགོས་རེད། དེ་ཕེབས་ཏེ་རྟེན་འབྲེལ་བྱས་ནས་ཆར་པ་བྱས་ཡོད། ད་ལྟ་ལམ་རིམ་ཚོགས་ཞིང་དགུང་ཡ་ལ་སོགས་པ་ཚང་མ་གཏོང་ཆེད་གཙོ་བོ་གཙོ་བོ་དེ་རྒྱལ་བ་འབྲོང་སྟོད་པ། གཙོ་བོ་དེ་ཇི་འགྲོ་བ་རྒྱལ་བ་འབྲོམ་སྟོན་པ་ལ་མེད་ཀྱི། རྒྱལ་བ་འབྲོམ་སྟོན་པ་དེ་རྒྱ་ཆེན་སྤྱོད་བརྒྱུད་བླ་མའི་ནང་ལ་ཡོད་རེད་ཟབ་མོ་ལྟ་བརྒྱུད་བླ་མའི་ནང་ལ་ཡོད་རེད་གཉིས་ཡོད་རེད།

སྦྱོར་ཆོས་ལྔ་པ་དེ་རེད། གསག་སྦྱང་གི་གནད་ཚང་མ་ཐམས་ཅད་ཚུར་འདུ་ཡས་དེ་ཡན་ལག་བདུན་པ་ཟེར་གྱིས་ནི་ཁོངས་སུ་འདུག་གོ། གང་ཡན་ལག་བདུན་པ་དེ་ལ་ཕྱག་འཚལ་ཡན་ལག་དེ་ད་ལྟ་དེ་ནི་ལ་དང་པོ་ནི། བླ་མ་ཐུབ་པའི་དབང་པོ་ལ་ཕྱག་འཚལ། དེ་ནས་བརྒྱུད་པ་གསུམ་གྱི་བླ་མ་ལ་ཕྱག་འཚལ། དེ་ནས་ཡི་དམ། ཨ་ནི་མཆོག་གི་སྤྲུལ་སྐུ་རྣམ་པ་ཅན་གྱི་སངས་རྒྱས། དེ་ནས་བྱང་ཆུབ་སེམས་དཔའ་ཉན་རང་གཉིས། དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་དེ་ཚོར་ཕྱག་འཚལ་དགོས་འདུག་བ་དེ། ཉོན་ལོག་མ་བྲི་བྱས་པས་ན།

དེ་ཅི་སྟེ། ཡིད་ཀྱིས་མོས་བྱེད་དེ་ཕྱག་ཐལ་མོ་སྦྱར་གི་དུ་འང་གོ། ཨན་ཅང་སོ་ལག་པ་གཉིས་ཡར་བཀྱག་ཐུབ་གི་མི་འདུག་ཟེར་དེ་འདྲ་བཀའ་གནང་གི་འདུག་ཞེ་ད་ང་ཚོ་ལག་པ་གཉིས་ཡར་བཀྱག་ཐུབ་ཟེར་དེས་ཕན་ཡོན་ཆེན་པོ་ཞེ་དྲག་ཡོད་རེད། ལག་པ་གཉིས་ཐལ་མོ་སྦྱར་ནས་ཡར་ལངས་ནས་ཕྱག་འཚལ་མ་ཐུབ་ན་ཡང་ལག་པ་གཉིས་ཐལ་མོ་སྦྱར་ཐུབ་གི་རེད་བ། དེ་ཕྱག་འཚལ་ཡི་ཡན་ལག་དོན་དེ་གོ་ལ་ཡིད་མོས་བྱེད་ལག་པ་གཉིས་ཐལ་མོ་སྦྱར་བྱས་ནས། དེ་ནས། དོན་དེ་ཡིན་ན་ལུས་ངག་ཡིད་གསུམ

ད་བླ་མའི་མན་ངག་བྱེད་པའི་ཡིན་ན་ང་ཚོ་སྲོང་ལོང་དོང་ཅིག་ཕྱག་འཚལ་ཏེ་བཤགས་པའི་ཡན་ལག་དུས་ད་ག་རེ་ལ་ད་ལྟ་ཕྱག་འཚལ་ཏེ་ད་ག་རེ། ང་རང་ཚོ་སྐྱེ་བ་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་སྐྱེ་བ་གྲངས་མེད་བླངས་ཚར་རེད་བ། སྐྱེ་བ་གྲངས་ཀ་ཅུང་ཡོད་མ་རེད་བ། ཨོ་སྐྱེ་བ་གྲངས་ཀ་མེད་པ་ཡིན་ས་སྐྱེ་བ་ཚང་མ་ཐམས་ཅད་རང་གི་སྐྱེ་བ་རེད་བསྡད་རེད་བ། དེ་ཚང་མ་ཐམས་ཅད་མ་ཤི་དོན་བསྐོ་བ་མི་ཡི་རྣམ་པ་ཅིག་ཕྱག་འཚལ་བའི་ཡིན་ན་ང་ཚོ་ཕྱག་གཅིག་འཚལ་དེ་ཀུ་ལ་ཕྱག་གྲངས་མེད་འཚལ་ཡག་གི་ཕན་ཡོན་ཡོང་གི་རེད། རང་གི་སྐྱེ་བ་རྐྱང་རྐྱང་རེད་བསྡད་རེད་བ། ཨོ་དེ་འདྲ་ཅིག་བྱས་པས་ཡིན་ན་དེ་ཡང་ཕན་ཡོན་དཔག་ཏུ་མེད་པ་ཡོང་གི་རེད་ཟེར། དེ་བླ་མའི་མན་ངག་ཡིན་ཟེར་དེ་འདྲ་གསུངས་ཡོང་ངམ། བཟང་སྤྱོད་ནང་ལ་བྱེད་ཀྱི་ཡིན་ན། དབྱངས་ཀྱི་ཡན་ལག་རྒྱ་མཚོའི་སྒྲ་ཀུན་གྱིས་ཟེར་དུའང་དེ་འདྲ་ཡིན་ས་དབྱངས་ཀྱི་ཡན་ལག་ཟེར་དེ་ལྕེ་ལ་ཟེར་གྱི་རེད་ལྕེ་དཔག་ཏུ་མེད་པ་སྤྲུལ་ཟེར། ལྕེ་དཔག་ཏུ་མེད་པ་སྤྲུལ་ཟེར་དེ་ང་རང་ཚོ་ལྕེ་དཔག་ཏུ་མེད་པ་སྤྲུལ་ཡས་མེད་སོང་ཙང་དེ་ཟེར་དཀའ་ལས་ཁག་ཡོད་རེད་བ། ས་རང་གི་སྐྱེ་བ་སྔ་མ་ཡོད་པ་དེ་ང་རང་ཚོ་ཧ་གོ་གི་རེད་བ། སྐྱེ་བ་སྔ་མ་ཡོད་པ་ཡིན་ས་སྐྱེ་བ་སྔ་མ་གྲངས་མེད་རེད་བ། གྲངས་མེད་པ་དེ་ཚོ་གོང་ཁ་མི་ཡི་ལུས་རྟེན་རྣམ་པ་ཞིག་བྱེད་ཅིང་ཕྱག་འཚལ་བས་ན་ཕན་ཡོན་ཆེན་པོ་ཞེ་དྲག་ཡོང་གི་རེད། ཕྱག་འཚལ་ལ་བརྐྱང་ཕྱག་ཟེར་མཁན་བྱེད། བསྐུམ་ཕྱག་ཟེར་མཁན་བྱེད། ད་བ་ན་ཡི་བྱས་ནས་མར་བསྡད་ནས་ཕྱག་ཐལ་མོ་སྦྱར་བ། ལག་པ་ཡར་གྱིས་བཀྱག་པ་ཡིན་ནའི་ཕྱག་ཟེར་མཁན་བྱེད་ཚང་མ་ཐམས་ཅད་ལུས་ཀྱི་ཕྱག་ཟེར། ངག་གི་ཕྱག་ཟེར་ཏེ། བསྟོད་པ་ཕུལ། ཡིད་ཀྱི་ཕྱག་ཟེར་ནི་སེམས་ལ་དང་བ་འདྲེན་པས། གཞན་ནི་དད་པ་བསྐྱེད་དེ་ཡིད་ཀྱི་ཆགས་ཟིན། ལྷག་ཏུ་བྱས་ནས་བརྐྱང་ཕྱག་ཟེར་ནི་ང་ཚོ། སྡོང་པོ་བཀོད་པའི་མདོ་ལས་གསུངས་པ་རེད་གཞོན་ནུ་ནོར་བཟང། གཞོན་ནུ་ནོར་བཟང་གི་རྣམ་ཐར་ནས་གསུངས་པ་རེད། དེ་ལས་ཡིན་ན་ང་ཚོ་པཎ་ཆེན་ནཱ་རོ་པའི་ཕྱག་བཞེས་ཀྱིས་བྱས་ནས་མར་པ་ལོ་ཙཱ་བ་ལྷོ་རྒྱུད་དུ་སྐྱེས་པ་དེས་བརྐྱང་ཕྱག་དེ་འཚལ་ཏེ་ཞེ་དྲག་པས་དེ་ཡོད་རེད། དར་སོ་ཆེན་པོ་ཡོད་རེད་སྔ་མོ་རྗེ་བཙུན་མི་ལ།

བརྐྱང་ཕྱག་འཚལ་ཡིན་པ་རེད། བརྐྱང་ཕྱག་འཚལ་རེད་ད་ག་སྔོན་ཕྱི་གོ་ལྡོག་ཆུ་ཕ་ཅུང་མེད་ཅིག་ཡོང་གི་འདུག་དེ་ཕྱག་འཚལ་སྟངས་དེ་ལ་བལྟས་ན་ནི་ང་ཚོ་ཡི་ཆོས་རྒྱུད་ཅིག་རེད་བཞག། པཎ་ཆེན་ནཱ་རོ་པ་ཡི་ཆོས་རྒྱུད་ཅིག་རེད་བཞག་དེ་ཡིན་ཙང་ནི་ང་ཚོ་ཁྱི་སྟག་ཁ་སྒྲོག་ཤུག་སེང་གི་དཀར་ནོར་ཡིན་པས་ལྷོ་མ་ཁྱི་སྟོང་ཅིག་རེད། ཨ་ལྷོ་མ་ཁྱི་སྟོང་སྟག་ཁ་སྒྲོག་དེ་གོ་ལ་སུ་རེད་ཟེར་སྐད་ཆ་དེ་ཚེ་ཨ་ནི་ང་དེ་ཡི་ཨ་ཕོ་ཐུ་ཁྱི་ཟིག་བ་རོ་བ་ཨ་ཕོ་ཐུ་ཁྱི་ཡི་ཟིག་ཡིན་པས་ཨ་ཕོ་ཐུ་ཁྱི་ཡི།

ད་ནི་བླ་མའི་བཀའ་མ་ཐོབ་ན་བླ་མའི་བཀའ་མ་ཐོབ་ན་གོམ་གང་ཞིག་ཀྱང་ནི་འདོར་བ་བྱེད་རྒྱུ་མེད་པ་དང་བླ་མའི་བཀའ་མ་མ་ཐོབ་བར་བ། བླ་མའི་གནང་བ་མ་ཐོབ་ཞེས་དོལ་ལྕགས་ཟིག་བཤད་ནས་ཐུགས་སུ་དགོངས་པ་ཡིན་ཙང་གོམ་གང་ཞིག་ཀྱང་ནི་སྨན་བློན་བཟང་པོ་གཙོ་ཡང་ས་ནི་མ་ཐོབ་བར་ས་ང་རང་ཚོ་བླ་མའི་བཀའ་བཅག་བྱས་ནས་དེ་བ་ཅི་ལ་ཆུ་སྐྱེས་ཁ་འགྲོ་གི་ཡིན་ས་དེ་ཕས་རྫུན་པ་རྫུན་པར་གད་གས་ཆུ་སྐྱེས་ནི་ཐོ་ཡ་གད་གས། བླ་མའི་བཀའ་མ་བཅག་ཅིག་ཀོ། བླ་མས་གནང་བ་ཐོབ་སོང་ན་དེ་འགྲིག་གི་མ་ཐོབ་བླ་མས་གནང་བ་མ་ཐོབ་ན་སོ་སོ་ཤོབ་བྱེད་ཀྱི་ཡུལ་དོར་དོར་བྱེད་པ་ཡིན་ན་ཡང་ཡང་ཡིན་ག་གང་ཡང་མ་རེད། ཨ་ཨ་ད་སུ་བྱེད། ཨ་ཨ་ད་སུ་བྱེད་ནས་ནི་ང་ཚོ་བརྐྱང་ཕྱག་ཟེར་ཡས་དེ། པཎ་ཆེན་ནཱ་རོ་པའི་ཕྱག་བཞེས་དེ་ལས་དུས་མང་པོ་ཡིན་པ་རེད། གཙོ་བོ་གསུངས་པ་དེ་ཡིན་ན་བཅོམ་ལྡན་འདས་ཀྱིས་སྡོང་པོ་བཀོད་པའི་མདོ་གཞོན་ནུ་ནོར་བཟང་གི་རྣམ་ཐར་དེ་ནང་ལ་དེ་གསུངས་པ་རེད། ཨ་ཨ་དེ་འདྲ་རེད།

ཕྱག་སྦོམ་ཐོད་གསར་གྱི་དུས་སུ་ཨ་ནེ་ཐང་ཁྱེད་ཚ་ཆོས་ཀྱི་མ་ཉེས་འདི་ཡར་མ་ལོངས་ཀྱི་ཉེས་སུ་གྱེས་འདུག་ཏུ། ཕག་ལྟ་ཚུལ་ལྟ་བྱེད་དེ་ཁྱེད་འདྲ་མི་འདི་འདྲ་མ་ཉེས། དེ་འདྲ་བྱེད་པས་ཡིན་ན་འབྲུ། སེམས་ཆོས་འབྲུ་དང་འདི་པ་ར་ཉག་འདྲ་མི་འདུག་དེ་ཚོ་བྱིས་བ་ལེན་གྱི་རེད། དེ་འདྲ་བྱེད་བྱོས་མ་རེད། མ་ཆགས་ཏེ་དཔེ་དགུན་ས་ལས་ཐོ་བཙགས་སོང་ན་སྐྱོ་ཁོ་སྐྱོ་ཁོ་ཡར་ལོངས་དགོས་རེད།

ཕྱག་བྱ་ཚེ་དཔལ་ཀུན་བསགས་ལས་རེག་པ་ཅན་ནི་འཇུག་སྒོ་ཡར་ལངས། ཁོང་དེ་འདྲ་བྱེད་པས་ཡིན་ན་ཕྱག་རིས་ཚད་དེ་ཀུན་ལ་རང་གི་ལུས་གནས་པའི་ས་འོག། རྡུལ་ཕྲ་རགས་ག་ཟིག་ཡོད་པ་དེའི་བྲང་དང་སྙོམས་པའི་འཁོར་ལོ་རྒྱུ་བའི་རྒྱལ་པོ་ལྕི་བ་ལས་ཡན་གྱི་བསོད་ནོར་བསགས་རྒྱུ་ཡོད། ཕྱག་གཅིག་ཚད་དེ་ཀུན་ལ་ནི་བསོད་ནོར་ག་ཟིག་དང་ག་ཟིག་བསགས་ཀྱི་རེད། བཞི་པོ་ཅི་ང་ཚ་བསགས་ཀྱི་རེད་བ།

མེ་ཏོག་དམ་པ་ཕྲེང་བ་དམ་པ་དང་སེ་ནི་ཏོ་སི་ནི་བླ་ན་ཡོད་པའི་མཆོད་པ་དང་བླ་ན་མེད་པའི་མཆོད་པ་སེ་ད་མེ་ཏོག་ཕུལ་བ་དང་བདུག་པ་ཕུལ་བ་དང་གདུགས་ཕུལ་བ་དང་དེ་ནས་དྲི་ཕུལ་བ་ལ་སོགས་པ་དང་འོ་དེ་ཚོ་བཀྲག་ཅིང་བླ་ན་ཡོད་པའི་མཆོད་པ་སེ་མེ་ཏོག་དམ་པ་སེ་ནི་ཏོ་སི་ལྷ་ཡི་ཡུལ་དང་མི་ཡི་ཡུལ་ན་ཡོད་པའི་མེ་ཏོག་ཕུལ་དུ་བྱུང་བ་དེ་སེ་མེ་ཏོག་སྟོང་པ་སེ།

བྱུག་པ་ཟེར་ནས་གཉིས་ཀ་ལ་བྱུག་པ་བྱུག་ཡོད་བྱས། གདུགས་མཆོག་ཟེར་དེ། གདུགས། རིན་པོ་ཆེའི་གདུགས་ལ་སོགས་པ་དེ་ཚོ་ཕུལ་ཡོད་བྱས། ཨོ་དེ་འདྲའི་ཕྱེ་མ་ཕུར་མ་རི་རབ་མཉམ་པ་དང་ཟེར་ཕྱེ་མ་ཕུར་མ་ཟེར་དེ་ང་རང་ཚོ་ད་རེས་རྒྱ་མཚེས་ཟིན་དུ་ཡིན་པ། དེ་ཧ་མ་ཡིན་ན་རྒྱ་མཚེས་ཟིག་མར་ཕྱེ་མ་ཕུར་མ་ཟེར་རོ། ཕྱེ་མ་ཕུར་མ་ཟེར་དེ་དེ་ནོར་ལོ་ལ། ཙན་དན་ལ་སོགས་པ་དེ་ཚོ་དྲི་བཟང་པོ་དེ་འདྲ། སྦྱངས་བྱས་ནས།

རྒྱལ་བ་སྲས་བཅས་ལ་མཆོད་པ་ཕུལ་བ་ཡིན་ན་རྒྱལ་བ་སྲས་བཅས་སེམས་ཅན་གྱི་གསུང་ལ་མ་གཏོགས་གཏོང་ཡ་ཡོད་མ་རེད། སེམས་ཅན་ལ་སྙིང་རྗེ་དགོངས་ཡ་མ་གཏོགས་ཡོད་མ་རེད། ཡང་རྒྱལ་བ་སྲས་བཅས་ཐུགས་མཉེས་ཡ་མ་རེད། མཆོད་པ་མཆོད་པའི་སྐྱེས་དོན་ཁྱོད་ནི་མ་ཚང་བ་རེད། མཆོད་པའི་དོན་མ་ཚང་བ་རེད། མཆོད་པ་ཟེར་ཡ་དེ་ཐུགས་མཉེས་པ་ཅིག་རྒྱལ་བ་སྲས་བཅས་ཐུགས་མཉེས་པ་ཅིག་དགོས་རེད། དེ་འདི་དེ་མིན་ན་ཁྱོད་ཆོས་རྒྱལ་བ་སྲས་དང་བཅས་པ་ཐུགས་དེ་ལས་མཉེས་པ་ཅིག་ཡོད་མ་རེད་པ།

རྣམ་དག་ཁྲིམས་ཀྱི་ཆུ་གཏེར་ཆེན་པོ་ལས། རྒྱ་ཆེའི་གཞུང་ལུགས་མང་ཐོས་རྩ་བ་ལས་ས་དྲངས། ཨའོ་ཚིགས་བཅད་དྲངས་ཏེ། སྒྲུབ་པ་མཆོད་རྫས་སུ་གཏོང་བ་ཟེར་དེ་བླ་ན་མེད་པའི་མཆོད་པ་ཟེར་དེ་ཡིན་པ་རེད། ས་ང་རང་ཚོ་བྱང་ཆུབ་མཆོག་ཏུ་ཚུལ་གཅིག་ཐོབ་པ་ཡིན་ན། བྱང་ཆུབ་སེམས་དཔའ་སོགས་ཀྱི་ལུས་འབུམ་ཕྲག་སྤྲོས་བྱས་ནས། ཕྱོགས་བཅུ་སངས་རྒྱས་ཐམས་ཅད་ལ་མཆོད་པ་ཕུལ་བ་དང་མཉམ་པར་དང།

ལུང་གི་བསྟན་པ་ཟེར་དེ་ཡིན་ན་ནི་སངས་རྒྱས་ཀྱི་བཀའ་སྟེ་རང་གི་ཆེད་ཉིད་ཀྱི་བ་དེ་ལུང་གི་བསྟན་པ་མཛད། རྟོགས་པའི་བསྟན་པ་ཟེར་ཡ་དེ་ལུང་གི་བསྟན་པ་གི་ནང་དོན་ཉམས་སུ་བླངས་ནས་རང་གི་རྒྱུད་ལ་སྐྱོན་འགྲོས་ཡ་ཆེ་ནི་ཅིར་སྐྱོ་ཅི་ནས། སྐྱོན་འགྲོས་ཡ་ཆེ་ནི་ཅིར་སྐྱོ་ཟེར་ན་ནི་ཐ་ན་ནི་ང་རང་ཚོ་བ་སོ་སོར་ཐར་པའི་སྡོམ་པ་རིགས་བདུན་ཡོད་རེད་པ་དགེ་ཚུལ་སློང་གི་སྡོམ་པ་དགེ། དེ་ནས་དགེ། ག་རེ་སེ་གོ་ཡིན་ན་དགེ་བསྙེན་ཕ་མ།

དེ་འདྲའི་ཤ་སྟག་ཅིག་བྱས་ནས་ནི་བསྐལ་པ་མང་པོའི་བར་དུ་བསྡད་པ་རེད། ད་སྡིག་པ་གཅིག་མ་གཏོགས་ཡོད་མ་རེད་སྡིག་པ་གཅིག་གཅིག་གི་འབྲས་བུ་དེ་ཡིན་ན་བསྐལ་པ་སྟོང་ཕྲག་མང་པོའི་དུས་སུ་མྱངས་བྱས་ནས་བསྡད་དགོས་ཡ། དེ་འདྲ་ཡོད་རེད་པ་བྱས་ཙང་སྡིག་པ་ཟེར་ཡོང་དུས་ཞེ་དྲག་ང་རང་ཚོ་ལ་གནོད་བྱེད་མཁན། རྟོགས་པ་རྒྱུད་ལ་མ་སྐྱེ་མཁན་ལ་སོགས་པ་དང། སློབ་གཉེར་བྱས་ནས་དཔེ་ཆ་མ་ཤེས་མཁན་དེ་ཚོ་གང་སྡིག་པ་ལ་རག་ལས། སྡིག་པ་བཤགས་ནས་གཙང་མ་ཡག་པོ་ཞིག་དག་ཚར་སོང་ན་ནི་ཁོ་བཀག་བསྡད་མཁན་དེ་ཡོད་མ་རེད་པ་བཀག་བསྡད་མཁན་མེད་པ་ཡིན་ས